ཆུ་ལས་ང་ཆེ་ཡབ་བུམ་བུམ་ཇོ་བདག་ལུ་འདི་རྣམས་ཆུ་མ་གོ་སྟབས་སྡིག་པའི་ཇོ་བོ་ཨིན། འདི་བཟོས་མེད་ང་ཆེ་བམ་སྤིན་ཆ་འདི་ཚུགས་ཀྱི་ཁ་ཆེ་བ་ར་ཇོ་ཇོ་ཨ་ངེ་འདི་ཚུགས་ཀྱི་འདི་བཟོས་མེད་ཀྱི་ཤིང་གི་ཁོང་གི་ཀློང་ནི་ཆུ་འདི་ཤིང་གི་མེ་འབར་ལུ་བྱ་གི་སྤུ་འདི་བཟོས་མེད་ཀྱི་འགྲོ་བའི་ང་ཆེ་གི་འདི་གི་རྣོ་སྡིག་པའི་ང་ཆེ་རྣམས་ཆུ་འདི་ས་ཕོ།

སྡེ་ར་བེ་རུ་དེ་བུ་མེད་ཏཱ་ནི་གི་དན་ལུ་ཨིན་སྡེ་ར་བེ་ཆུ་ཚུར་ལས་བྱོམ་གཅིག་གི་དན་ལུ་ང་བྱེད་གི་ལ་ལན་ཐབ་གོ། དོ་རུ་ང་བྱེད་ལུ་ལབ་ཅི་ལབ་དེ་གི་ང་བྱེད་ལུ་ག་ཅི་དེམ་ཨིན་མོ་ང་བྱེད་གི་ཅི་ཅི་ལུ་ན་མ་སེ་མེ་གི་ཞུ་ཞུ་ལ་ལ་བེ་ང་བྱེད་གི་ཆོན་པོ་ལེགས་སོ་སེ་ལབ་གི་བེ་ཁོང་ལུ་དེམ་ཨིན། དེ་བེ་བ་ད་ལུ་ངེ་ན་ལུ་དེ་སུ་མེ་གི་ལབ་དེ་ཚུ་ཡ་བ་ད་ལུ་ཁོ་ལུ་དན་ཆ་དྲང་ནི་མེ་མེ་ཡང་ཅི་བ་དེ་ལུ་དན་ཆ་དྲང་དེ་བེ་ཅམ་ཆི་མེ་མེ་གཟུགས་ད་བྱེད་ནི་གི་མེ་མེ།

མེད་ན། ད་རེས་ན་བ་ལྟ་ཞིག་ང་གཅིག་གིས། ལས་ཞོར་བས་ང་གཅིག་གིས་རྟགས་འདི་ཧོམ་འདར་ལོ། ཉིན་གཅིག་ང་གིས་འདི་བཟོ་མེད་ཀི་ཆག་རོ་ཅིབ་བྱེད་ཅིག་ཆག་རོ་ཟེར་ངས་ཅིག་ཅིག་ཅིག་ངོ་ཤིབ་མེད། ང་གཅིག་ག་རིའི་ན་ལོ་འཇོག་འདར་ལོ། འདི་མིག་འདི་ཕ། ན་ག་ལན་ལོ་ཧོམ་ཨི་མེད་ང་ན་བུ་ཏན་གིས་མིག་ཅིག་ཨིན། དེ་ར་བེ་ཚོད་ཚོད་རུ། ན་ག་ལན་མིག་དང་ང་ཁ་ལབ་འདར་ལོ་ང་གཅིག་ཕྱི་ལུས་ཁ་ན་ལས་ཡང་ཅིབ་ཨིན་ཨིང་ལིས་ན་ལས་ང་གཅིག་གིས་འདི་བཟོ་མེད་ཁ་ལབ་འདི་ཧོང་ཨིན་ཨིན།

འདི་ལྕོག་ར་ཅི་བེ་ར། ཉམས་ཅི་ར་བེ་རུ་ང་བྱེད་གི་དམ་པའི་སོ་རབ་ན་ལུ་ལྷོག་དེ་ལྟ་བུ་རུ་བྱེད་ཅིང་ད་མ་ར་ང་བྱེད་གི། ཇོན། གི་ལེའུ་གཉིས་ཀྱི་ཨང། ཁལ་ཅིག་ལྔ་ན་ལུ་ལྟ་བུ་རུ་བྱེད་ཅིང་འདི་ཁ་ལུ་ང་བྱེད་གི་ཐོང། ཀན་ཆོས་ཀྱི། སྲས་ཡེ་ཤུ་མ་ཤི་ཀ་གི་ག་ཏེ་བའི་ཁུག་གི། འདི་སུ་མེད་གི་སྒྲ་ཐབས་ཆ་བྱ་ལུ་ཁུག་གི་ན་མ་སེ་མེད་གི།

ཨི་ཇིབ་ཀྱི་མི་དེ་ཚོས་ཀྱིས་ཡང་ཅི་པར་འདི་རོ་མཱན་ཀྱི་མི་དེ་ཚོས་ཀྱིས་འདི་ག་ལོ་བཟུང་བཟུང་མོ་ཡོས་ཤུ་ལོ་བཟུང་ཡིན་ཡོས་ཤུ་ལོ་བཟུང་མི་གི་ཧེ་མ་ལེ་ར་ཁོ་གི་འདི་བདག་འདི་ཚོ་ག་གི་བེ་བུ་འདི་མི་དེ་གི་འདི་ལོ་བཟུང་མི་གི་མི་དེ་ཚོ་ལོ་བདག་བེ་དེ་ཆི་མི་གོ་ལེ་བེ་ཨིན་ཨོ་ནི་སུ་མེ་ཆེ་ཕམ་པིན་ཆ་དེ་ཚོ་རེ་ཚེ་སྐབས་སུ་ཁ་གི་ཨེ་ན་མ་སེ་མེ་གི་མེ་བཅབ་དེ་དམ་ཨིན། དུ་རུ་ར། ལ་བེམ་བདག་དུས་ནུས་པའི་ང་ཅི་ལབ་དགའི་རྣམ་བསམ་མའི་འབྲུ་སིལ་སིལ་གྱི་ལ་ཡང་ཁ་ལུ་ང་ཅི་བཅུ་བི། ཀམ་འདི་གའི་ང་ཅི་ལུ་ག་ཏི་ཇོ་བི་མོ་ཧེ་མ་ཡུལ་ཤུ་ལ་མཉམ་གྱི་ཇོ་བི་ད་ལོག་དེ་པེ་ཀོ་གི་འདི་ག་ཏི་ཇོ་བི་མོ་དགྲ་ཐབས་ཆབ་ཆེ་གི་ན་ན་ལུ་ང་ཅི་ཇོ་དི་བའི་འདི་ཀམ་འདི་ང་ཅི་ལུ་ཁི་ཀེ་བི། ང་ད་ང་ཅི་ཀམ་ཡབ་བདག་དུས་ནུས་པའི་རུ་ལུ་སྒྲོག་ཐི་ཏྲ་ནི་མེ་མེ། འདི་གི་སྟེང་ལས་ང་རྗེ་ཚུལ་གྱི་རྣམ་སྨིན་པ་གྱི་ལས་གཞོམ་གཅིག་གི་སྟེང་དོན་སླུ་བས་ང་རྗེ་ཚུལ་གྱི་ཀའམ་འདི་གི་ལམ་ལས་གཞོམ་སྦྱོར་ནི་གི་དོན་སླུ་ཨི། འདི་གཟུམ་གྱིས་མ་གཏོགས་བྱེད་ཕམ་ཕུན་ཆོག་འདི་ཚུལ་གྱི་རྣམ་སྨིན་འདི་གཟུམ་མའི་སྐྱོན་ཆོས་ཀྱི་ང་ཚུལ་སླུ་རྣམ་སྨིན་གྱི་མི་གཏོགས་འདི་གཟུམ་མའི་ཁ། འདི་གཟུམ་མའི་ལབ། འདི་ཀའམ་འདི་ཚུལ་ག་ར་རྣམ་སྨིན་ལ་ལས་གཞོམ་བས་གེགས་སེལ་མཁན་ཆོས་ཀྱི་ང་རྗེ་སླུ་རྣམ་སྨིན་ལས་གཞོམ་བྱེད་པའི་རྟེན་འདི་ན་རྣམ་སྨིན་འདི་ཚུལ་ག་ར་སྐྱོན་ཆོས་ཀྱི་བྱིན་རླབས།